གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་པ་པོ་རྣམ་པ་ཚོ་སྐུ་ཁམས་བཟང་ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་དེ་ནས་ཨ་རི་རྒྱལ་ས་ཝ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་དང་པོའི་ཚེས་ཉེར་གཅིག་གཟའ་ཉི་མ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་རྒྱ་གར་དུ་ཚོགས་པའི་ཨེ་ཤ་ནང་པའི་ཞི་བདེའི་ལྷན་ཚོགས་དུ། ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་འཛམ་གླིང་གི་ནང་པ་ཡོངས་ཀྱི་དབུ་ཁྲིད་ལ་ངོས་འཛིན་གྱི་སྤྱི་མོས་གྲོས་ཆོད་བཞག་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་བདུན་རེའི་གསར་འགྱུར་ཕྱོགས་བསྡུས་དང། མཐའ་མཇུག་ཏུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་གར་དུ་ཚོགས་པའི་ཨེ་ཤ་ནང་པའི་ལྷན་ཚོགས་དུ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་འཛམ་གླིང་གི་ནང་པ་ཡོངས་ཀྱི་དབུ་ཁྲིད་ལ་ངོས་འཛིན་གྱི་སྤྱི་མོས་གྲོས་ཆོད་བཞག་ཡོད་པའི་གནས་ཚུལ་ཐོན་གདའ། དེ་ཡང་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་ད་རེས་སྤྱི་ཟླ་དང་པོའི་ཚེས་བཅུ་བདུན་ནས་བཅོ་བརྒྱད་ཉི་མ་གཉིས་ཀྱི་རིང་ལ་རྒྱ་གར་དང་སོག་པོ། ཨུ་རུ་སུ་དང་ལྷོ་ཀོ་རི་ཡ། མ་ལེ་ཤི་ཡ་དང་ཐའི་ལེན། འབྲུག་དང། བལ་པོ། འབར་མ་དང་བྷང་ག་ལ། སིང་ག་པོར་ལ་སོགས་པའི་ནང་པའི་མཁས་དབང་དང་ཉམས་ལེན་པ། མཁན་བླ་སྤྲུལ་སོགས་ཚུད་པའི་རྒྱལ་ཁབ་མང་པོའི་སྐུ་ཚབ་འཛོམས་ཏེ་ནང་པའི་བསྟན་པ་ཉམས་པ་སོར་ཆུད་དང་མི་ཉམས་གོང་འཕེལ་གནང་ཐབས་གོ་བསྡུར་གྱི་ཨེ་ཤ་ཡ་ནང་པའི་ཞི་བདེའི་ལྷན་ཚོགས་ཐེངས

ྋགོང་ས ྋསྐྱབས་མགོན ྋསྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གིས་འཛམ་གླིང་ཞི་བདེ་དང་འགྲོ་བ་མིའི་སྤྱི་ཚོགས་འཆམ་མཐུན་དང་ལྷག་པར་དུ་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་གཅིག་གྱུར་ནང་ཕན་ཚུན་འཆམ་མཐུན་ཡོང་བ་བཅས་ཀྱི་ཐད་ལ་སྐུ་ཚེ་ཧྲིལ་པོར་རླབས་ཆེན་གྱི་མཛད་འཕྲིན་བསྐྱངས་པ་དང་ཞབས་འདེགས་བསྒྲུབས་པར་ཆེ་མཐོང་མཚོན་པར། ཨེ་ཤ་ནང་པའི་ཞི་བདེའི་ལྷན་ཚོགས་ཀྱི་སྤྱི་མོས་ཀྱི་ལམ་ནས་གྲོས་ཆོད་བཞག་སྟེ ྋགོང་ས་མཆོག་འཛམ་གླིང་གི་ནང་པ་ཡོངས་རྫོགས་ཀྱི་ཆེས་མཐོའི་དབུ་ཁྲིད་ལ་ངོས་འཛིན་གནང་བ་དང་འབྱུང་འགྱུར་སྐུའི་ཡང་སྲིད་བོད་ཀྱི་ཐུན་མོང་མ་ཡིན་པའི་སྔར་ལམ་བཞིན་ངོས་འཛིན་གནང་རྒྱུ་མ་གཏོགས་སུས་ཀྱང་ཆབ་སྲིད་ཀྱི་ཁེ་ཕན་ཆེད་ཐེ་ཇུས་རྩ་བ་ནས་བྱེད་མི་ཆོག་པ་དང་གཞན་ཡང་གོང་ས་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་དེ་བཞིན་འཛམ་གླིང་གི་སྙིང་རྗེ་ཉིན་མོ་ལ་ནང་པ་ཚོས་སྲུང་བརྩི་གནང་རྒྱུ་བཅས་འཁོད་ཡོད་པ་ངོ་སྤྲོད་གནང་གདའ། ཨེ་ཤ་ནང་པའི་ཞི་བདེའི་ལྷན་ཚོགས་ལ་ཚོགས་མི་རྒྱལ་ཁབ་བཅུ་དྲུག་གི་སྐུ་ཚབ་ཡོད་པའི་ཁོངས་སུ་ད་ལོ་འབྲུག་རྒྱལ་ཁབ་ཀྱི་སྐུ་ཚབ་གསར་ཞུགས་གནང་ཡོད་པ་དང་དེ་བཞིན་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་རྟེན་གཞི་བྱས་པའི་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་དགའ་ལྡན་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་ལགས་ནས་ཀྱང་ཨེ་ཤ་ནང་པའི་ལྷན་ཚོགས་ཀྱི་སྔ་རབས་ནང་པའི་དབུ་ཁྲིད་མང་པོས་དགོངས་པ་ཆེ་བཞེས་ཀྱིས་བཙུགས་པའི་ཕྱག་ལས། ཚ་ཚུལ་རྒྱུན་འཁྱོངས་དང་འབྲེལ་ནང་པ་ཡོངས་ཀྱི་དབུ་ཁྲིད་ལ། གོང་ས་མཆོག་སྤྱི་མོས་ཀྱི་ཐོག་ནས་ངོས་འཛིན་བྱས་པ་ནི་བོད་མི་དང་བོད་བརྒྱུད་ནང་བསྟན་པའི་རྗེས་འཇུག་རྣམས་ལ་སྤོབས་པ་བྱེད་དགོས་པ་ཞིག་རེད་ཅེས་འགྲེལ་བརྗོད་གནང་གདའ། གོང་ས་མཆོག་ད་ལྟ་དེ་ནང་པ་ཡོངས་ཀྱི་དབུ་ཁྲིད་ཡིན་པ་དེ་ཨ་ནི་ཅིག་སྤྱི་མོས་ཀྱི་ཐོག་ནས་ངོས་ལེན་བྱས་པ་འདི་ང་རང་ཚོ་བོད་པ་བོད་པ་དང་ད་ག་ནང་བཞིན་བོད་བརྒྱུད་ནང་པའི་ནང་པ་དེ་ཚོ་གང་ག་སྤོབས་པ་བྱེད་འོས་པའི་གནས་ཚུལ་གལ་ཆེན་པོ་ཅིག་རེད་བསམ་དྲན་གྱི་ཡོད། ད་རེས་ཀྱི་ལྷན་ཚོགས་དེ་ལ་རྒྱ་གར་གྱི་སྲིད་འཛིན་གཞོན་པ Jagdeep Dhankhar ལགས་ཀྱང་མཉམ་ཞུགས་གནང་ཡོད་པ་བཅས་བཞུགས་སྒར་ནས་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་དཔེ་སོག་ཚང་ལགས་ཀྱིས་གནས་ཚུལ་བཏང་གདའ།

ཡོང་གི་མི་འདུག་ཅེས་གསུངས་གདའ། གནས་ཚུལ་ངོ་སྤྲོད་པས་མུ་མཐུད་བརྗོད་ན་དགེ་འདུན་པ་བློ་བཟང་བཀྲ་ཤིས་ལགས་ད་ཆ་ཟི་ཁྲོན་ཞིང་ཆེན་ཁོངས་ཀྱི་མེན་ཡང་བཙོན་ཁང་དུ་བཙོན་འཇུག་གི་ཁྲིམས་ཆད་འཁུར་བཞིན་ཡོད་པ་འགྲེལ་བརྗོད་གནང་གདའ། ཀིརྟི་དགོན་པའི་དབུ་མཛད་ཟུར་པ་བློ་བཟང་བཀྲ་ཤིས་ལགས་འཛིན་བཟུང་བཙོན་འཇུག་བྱེད་དགོས་དོན་ནི་ཏོག་དབྱིབས་ནད་ཡམས་ཁྱབ་བརྡལ་བྱུང་བའི་སྐབས་སུ་རྔ་པ་ཀིརྟི་དགོན་གྱི་རྒྱུན་ལྡན་གྱི་གྲྭ་ཚོགས་འཚོགས་མི་ཆོག་ཅེས་རྒྱ་ནག་གཞུང་གི་བཀའ་རྒྱ་བསྡམས་པར་མ་བརྩིས་པར་རྒྱུན་ལྡན་གྱི་གྲྭ་ཚོགས་མུ་མཐུད་འཚོགས་པ་ལ་བརྟེན་ནས་རྔ་པ་ཁུལ་གྱི་ཉེན་རྟོག་ལས་ཁུངས་ཟེར་བའི་བཀའ་ལ་མ་བརྩིས་པ་དང་མཉམ་འབྲེལ་མ་བྱས་པ། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་དང་སྐྱབས་རྗེ་ཀིརྟི་རིན་པོ་ཆེ་གཉིས་ལ་བསྔོ་རྟེན་ཕུལ་བ་སོགས་དོན་ཚན་ཁ་ཤས་ཀྱི་ཉེས་འཛུགས་བྱས་ཡོད་པ་འགྲེལ་བརྗོད་གནང་གདའ། དགེ་འདུན་པ་བློ་བཟང་བཀྲ་ཤིས་ལགས་ནི་རྔ་པ་རྫོང་ཁོངས་ཕྱུགས་ལས་གོང་མའི་རུ་ཆུང་དྲུག་པ་ནས་ཡིན་པ་དང་ཆུང་དུས་ནས་རྔ་པ་ཀིརྟི་དགོན་གྱི་ཆོས་སྒོ་ལ་ཞུགས་ཏེ་ཕྱིས་སུ་ཚོགས་ཆེན་དབུ་མཛད་ཀྱི་མཛད་འགན་མཐར་ཕྱིན་པ་བཞེས་པ་དང། དེ་རྗེས་རྔ་པ་ཀིརྟི་དགོན་དང་ཀིརྟི་མ་དགོན་བཀྲ་ཤིས་ལྷུན་གྲུབ། གདུང་རི་ཀིརྟི་དགོན་གསུམ་གྱི་དབྱངས་དཔོན་དང། རྔ་པ་ཀིརྟི་དགོན་པའི་ཆོས་ལུགས་འཛིན་སྐྱོང་ཁང་གི་ལས་བྱེད་བཅས་ཀྱི་ཐུགས་འགན་བཞེས་མུས་སྐབས་རྒྱ་ནག་གཞུང་གིས་འཛིན་བཟུང་བཙོན་འཇུག་བྱས་ཡོད་པ་རེད་གདའ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཨ་རིའི་བོད་ཁང་གི་ད་ལོའི་དཔལ་འབྱོར་འདུ་འགོད་ཐེངས་སུམ་ཅུ་སོ་བདུན་པའི་ཐོག་དམངས་ཁྲོད་ཀྱི་རོལ་དབྱངས་པ Joan Baez ལགས་དང་གྲོང་ཁྱེར་ནེའུ་ཡོག་ནང་རྟེན་གཞི་བྱས་པའི་ཡུག་ཀེ་རན་གྱི Gogol Bordello རྣམ་གཉིས་ཡང་མཉམ་ཞུགས་གནང་ནས་ཁོང་གཉིས་ནས་བོད་ཁང་ལ་རྒྱབ་སྐྱོར་གནང་རྒྱུ་ཡིན་པ་རེད་གདའ། ཨ་རིའི་བོད་ཁང་ནས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་བཞིན་བོད་ཀྱི་རིག་གཞུང་མི་ཉམས་རྒྱུན་འཛིན་ཡོང་ཐབས་སུ་རྩ་འཛུགས་གནང་བ་ཞིག་ཡིན་པ་རེད་གདའ། དམངས་ཁྲོད་ཀྱི་རོལ་དབྱངས་པ Joan Baez ལགས་ནས་ཁོང་གི་རོལ་དབྱངས་ཀྱི་སྡིངས་ཆ་བེད་སྤྱོད་བཏང་ནས་སྤྱི་ཚོགས་ལ་ཞེན་ཁུར་གནང་རྒྱུ་ལ་སྐད་གྲགས་ཡོད་པ་ཞིག་ཡིན་པ་དང་དེ་བཞིན་ཡུག་ཀེ་རེན་གྱི Gogol Bordello ལགས་ཀྱང་རོལ་དབྱངས་ཀྱི་ལམ་ནས་སྤྱི་ཚོགས་ཞབས་ཞུ་དང་ལྷག་པར་དུ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་བཟུང་སྟེ་ཁོང་གི་རོལ་དབྱངས་ཀྱི་རུ་ཁག Les Claypool དང་ལྷན་དུ་མཉམ་ལས་གནང་ནས་ཡུག་ཀེ་རེན་མི་མང་ལ་རྒྱབ་སྐྱོར་མཚོན་པའི་རོལ་དབྱངས་ཀྱི་ཨལ་བམ་མམ་སྒྲ་འཛིན་འཁོར་ཐག་བཏོན་ཡོད་པ་རེད་གདའ། ད་ལོ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཨ་རི་བོད་ཁང་གི་དཔལ་འབྱོར་འདུ་འགོད་རོལ་དབྱངས་འདུ་འཛོམས་དུ་ཁོང་གཉིས་དང་ལྷན་དུ་འཁྲབ་སྟོན་པ་གཞན། མེག་གི་རོ་ཇེ་ལགས་དང། མ་ཡ་ཧོག་བསྟན་འཛིན་ཆོས་རྒྱལ་ལགས་སོགས་གཞས་པ་དང་རོལ་དབྱངས་པ་མཉམ་ཞུགས་མཛད་རྒྱུ་ཡིན་པའི་གསལ་བསྒྲགས་གནང་གདའ། ཨ་རི་བོད་ཁང་གི་དཔལ་འབྱོར་འདུ་འགོད་ཀྱི་རོལ་དབྱངས་འདུ་འཛོམས་དེ་བཞིན་གྲོང་ཁྱེར་ནེའུ་ཡོག་ནང་ཡོད་པའི་ལོ་རྒྱུས་ལྡན་པའི་ཚོགས་ཁང་ཆེན་མོ་ཀར་ནེ་གྷི་ཟེར་བའི་ནང་ད་ལོ་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་དྲུག་ཉིན་གྱི་ཕྱི་དྲོ་ཆུ་ཚོད་བདུན་དང་ཕྱེད་ཀའི་ཐོག་འཁྲབ་སྟོན་གནང་གི་ཡོད་པ་དང་ཕྱག་འཁྱེར་གྱི་ཐོག་ནས་དཔལ་འབྱོར་འདུ་འགོད་བྱུང་བ་རྣམས་ཨ་རི་བོད་ཁང་ལ་རྒྱབ་སྐྱོར་ཆེད་གནང་རྒྱུ་ཡིན་པ་རེད།

མགོན་པོ་གང་ཉིད་ནས་ཐའེ་ཝན་གྱི་ནང་རྒྱལ་ཡོངས་སུ་དམངས་གཙོ་ཡི་ལམ་ནས་འོས་བསྡུ་གནང་བ་དེར་ཐུགས་ཞིབ་མཛད་པ་དང། དེ་ནི་རང་དབང་དང་ཆེ་མཐོང་ལྡན་པའི་གི་ཐོག་ནས་གནས་བསྡད་ཡོད་པའི་གི་མི་དམངས་རྣམས་ལ་བློ་སྟོབས་འཕེལ་གི་ཞིག་ཡིན་སྐོར་བཀའ་སློབ་སྩལ་གནང་ཡོད་པ་རེད། གོང་ས་མཆོག་གིས་ད་དུང་མགོན་པོ་གང་ཉིད་ཐའེ་ཝན་གྱི་ནང་ལ་ཆིབས་བསྒྱུར་མཛད་པའི་གི་སྐབས་སུ། ཐའེ་ཝན་གྱི་ནང་ལ་དམངས་གཙོ་ཡི་ལམ་ལུགས་ཀྱི་རྩ་བ་བརྟན་པོ་བཙུགས་ཡོད་པ་གཟིགས་ཡོད་པ་དང་ཐའེ་ཝན་མི་དམངས་རྣམས་དར་ཞིང་རྒྱས་པ་དང་དམངས་གཙོ་ཡི་ལམ་ལུགས་ཡར་རྒྱས་ཕུན་སུམ་ཚོགས་པ་སོང་ཡོད་པ་ཙམ་མ་ཡིན་པར་ཐའེ་ཝན་རང་ཉིད་ཀྱི་གནའ་བོ་ཡི་རིག་གཞུང་གི་རྒྱུན་སྲོལ་ཕྱུག་པོ་ཁག་བདག་གཅེས་སྲུང་སྐྱོབ་གནང་བ་དང་དཔལ་འབྱོར་དང་ཤེས་ཡོན་ཡར་རྒྱས་ཀྱི་དམིགས་ཡུལ་ཆེན་པོ་བསྒྲུབས་ཡོད་སྐོར་སོགས་བཀའ་སློབ་སྩལ་གནང་ཡོད་པ་རེད། གོང་ས་མཆོག་གིས་ད་དུང་ལའེ་ཆིང་ཏེ་མཆོག་གི་འབྱུང་འགྱུར་གྱི་དཀའ་ཚེགས་ཁག་ལ་གདོང་ལེན་གནང་རྒྱུར་ལམ་ལྷོང་ཡོང་བ་དང་ཐའེ་ཝན་མི་མང་གི་མངོན་འདོད་དང་རེ་བ་ཁག་འགྲུབ་པའི་གི་སྨོན་འདུན་ཡང་མཛད་ཡོད་པ་རེད། ཡང་ཕྱི་ཚེས་བཅོ་བརྒྱད་ཀྱི་ཉིན་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་སྨོན་ལམ་རྒྱག་རྒྱུ་གལ་ཆེན་པོ་ཡིན་ན་ཡང་གཙོ་བོ་སེམས་དེ་བཅོམ་ལྡན་འདས་ཀྱི་དགོངས་པ་དང་མི་འགལ་བ་ཞིག་དགོས་པ་གནས་མཆོག་རྡོ་རྗེ་གདན་དུ་འཚོགས་བཞིན་ཡོད་པའི་གི་སྔ་འགྱུར་རྙིང་མ་ཡི་སྨོན་ལམ་ཆེན་མོ་སྐབས་སུམ་ཅུ་སོ་ལྔ་པ་ཡི་ཚོགས་མགོན་དུ་ཆིབས་བསྒྱུར་གྱིས་བཀའ་སློབ་སྩལ་གནང་ཡོད་པ་རེད། བྱས་དུས་འདི་ལ་ཡར་སྨོན་ལམ་རྒྱག་པ་གལ་ཆེན་པོ་རེད་ཡག་པོ་རེད་དེ་ཡིན་ནའི་གཙོ་བོ་གཙོ་བོ་དེ་ཉིན་ཞག་ཕྲུག་གཅིག་གི་རིང་ལ་ཡར་སོ་སོའི་སེམས་དེ་བཅོམ་ལྡན་འདས་ཀྱི་དགོངས་པ་དང།

ཨ་ནེ་སྨོན་ལམ་རྒྱག་གི་ཡོད་ལ་སེམས་ཤུགས་སྐྱེད་བསྡད་ཀྱི་ཡོད། ཡང་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁང་གི་གོ་སྒྲིག་གི་འོག་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ཀྱི་ནང་ལ་གངས་ལྗོངས་གླེང་སྟེགས་ཐའེ་ཝན་དམངས་གཙོ་ཡི་ཆབ་སྲིད་ཀྱིས་རྒྱ་ནག་གི་ཆབ་སྲིད་འགྱུར་ལྡོག་ལ་ལམ་ཁྲིད་ཇི་ལྟར་བྱེད་དགོས་པའི་གི་སྐོར་ཉིས་སྟོང་ཉེར་གཅིག་ལོ་ཡི་ཐུན་མོང་གི་གཞི་རྟེན་འཚོལ་བའི་གི་རྒྱལ་སྤྱི་ཡི་བོད་ཀྱི་བགྲོ་གླེང་ཞེས་པ་ཞིག

Tibetan Review ཞེས་བོད་གནས་དཔྱད་ཞིབ་དབྱིན་ཡིག་གི་དུས་དེབ་དེ་ཡི་ནང་གནས་ཚུལ་བཀོད་ཡོད་པ་རེད་ཡང་བོད་ནང་གི་བོད་མི་ཨ་ཉ་སེང་གྲགས་ལགས་ཀྱི་ཞུ་གཏུག་ལ་བཟང་ཕྱོགས་ཀྱི་གྲུབ་འབྲས་གང་ཡང་བྱུང་མེད་པ་ཁོང་གི་ཁྲིམས་རྩོད་པ་གིས་ཕྱི་བསྒྲགས་བྱས་ཡོད་པ་རེད། ཉན་མཁན་རྣམ་པ་ཚོ་དེ་རིང་གི་བདུན་རེའི་གསར་འགྱུར་ཕྱོགས་སྒྲིག་གི་ལེ་ཚན་དེའི་སྙན་སྒྲོན་དགུ་མ་བསྐྲུན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པ་བཀའ་དྲིན་ཆེ། དཔེ་ཞག་རོང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་དེང་རབས་ཤེས་ཡོན་གྱི་དེབ་ལྔ་བརྒྱ་བོད་ཡིག་ཏུ་གང་མགྱོགས་བསྒྱུར་དགོས་གལ་ཆེ་ལུགས་འབུམ་རམས་པ་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་ཨ་རིའི་ནིའུ་ཡོག་ཏུ་ངོ་སྤྲོད་གཏམ་བཤད་གནང་བའི་ནང་གསུངས་གདའ། བྱང་ཨ་རིའི་སྐུ་ཚབ་དོན་གཅོད་དང་ཧི་མ་ལ་ཡའི་དཔེ་མཛོད་ཁང་ཟུང་འབྲེལ་སྒོ་ནས་གོ་བསྒྲིགས་ཞུས་ཏེ་ད་རེས་སྤྱི་ཟླ་དང་པོའི་ཚེས་བཅུ་དགུ་ཉིན་གྱི་དགོང་དྲོ་ནིའུ་ཡོག་ཏུ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ནང་ནིའུ་ཡོག་གྲོང་ཁྱེར་དུ་གནས་སྡོད་བྱེད་མུས་གཞུང་ཞབས་ཟུར་པ་དང་རྩོམ་པ་པོ་དམིགས་བསལ་ཡིག་སྒྱུར་ཐད་ལ་དོ་སྣང་ཆེ་བའི་མི་གྲངས་ལྔ་བཅུ་སྐོར་འཛོམས་པའི་ཐོག་ལ་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་འགན་འཛིན་འབུམ་རམས་པ་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་མིས་བཟོས་རིག་ནུས AI

ཡང་རྒྱ་ནག་གི་ཁྱིམ་མཚེས་རྒྱལ་ཁབ་ཚོའི་ནང་རྒྱ་གར་གྱི་ཤུགས་རྐྱེན་ཆུང་དུ་གཏོང་ཐབས་བྱེད་བཞིན་ཡིན་པའི་གནས་ཚུལ་ཐོན་གདའ། དེ་ཡང་རྒྱ་གར་གྱི Noida གྲོང་ཁྱེར་ནས Roznama Rashtriya Sahara ཟེར་བའི་དྲ་གནས་གསར་ཤོག་གིས་ཨུར་རྡུ་སྐད་ཀྱི་ཐོག་གནས་ཚུལ་སྤེལ་བའི་ནང་ཨེ་ཤ་མངའ་ཁུལ་དུ་རྒྱ་ནག་ནི་རྒྱ་གར་གྱི་ཁ་གཏད་གཙོ་བོ་ཞིག་ཡིན་པ་དང་སྲིད་བློན Narend Modi མཆོག་གི་ལས་རྒྱུན་རིང་མངའ་ཁུལ་དེའི་ནང་རྒྱ་གར་གྱི་ཤུགས་རྐྱེན་ཆེ་རུ་སོང་ཡོད་པ་དེ་རྒྱ་ནག་ནས་ཆུང་དུ་གཏོང་ཐབས་བྱ་འདོད་ཡོད་པ་བཀོད་གདའ། རྒྱ་གར་དང་དཀྱིལ་ཤར་ཡུལ་གྲུའི་འབྲེལ་བ་ནི་ཧ་ཅང་སྲ་བརྟན་ཡོད་པ་དང་ཡོ་རོབ་མཉམ་འབྲེལ་རྒྱལ་ཁབ་ནས་ཀྱང་རྒྱ་གར་ལ་འབྲེལ་བ་བྱ་རྒྱུ་དེ་བཞིན་གལ་གནད་ཆེན་པོ་ཞིག་ལ་བརྩི་བཞིན་ཡོད་པ་དང་དེ་བཞིན་ར་ཤི་ཡ་དང་ལྷན་དུ་རྒྱ་གར་གྱི་འབྲེལ་བ་ཧ་ཅང་ཡག་པོ་ཡོད་འདུག་ཨ་རི་དང་ལྷན་དུ་འབྲེལ་བ་དེ་ཙམ་སྡུག་པོ་མེད་ཀྱང་ཁྱིམ་མཚེས་རྒྱལ་ཁབ་ཀྱི་ཁོངས་ནས་འབྲེལ་བ་སྐྱོ་ཤོས་དེ་ནི་པཱ་ཀི་སི་ཐན་ཡིན་པ་དང་དེ་ནི་པཱ་ཀི་སི་ཐན་གྱིས་འཇིགས་སྐུལ་རིང་ལུགས་ལ་གསོ་སྐྱོང་བྱེད་རྒྱུ་མཚམས་འཇོག་མ་བྱས་བར། ཡུལ་གཉིས་ཀྱི་འབྲེལ་བ་ནམ་ཡང་ཡར་རྒྱས་འགྲོ་མི་སྲིད་པ་དང། དེ་བཞིན་རྒྱ་ནག་གིས་རྒྱ་གར་དང་མཉམ་འབྲེལ་བ་ཡར་རྒྱས་གཏོང་འདོད་ཡོད་ལུགས་བཤད་བཞིན་དུ་ཕྱོགས་གཞན་ཞིག་ནས་རྒྱལ་གཅེས་རིང་ལུགས་ཀྱི་བསམ་བློ་དེ་དོར་བཞིན་མེད་པ་རེད་ཅེས་བཀོད་གདའ། ད་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཟེར་བའི་ལེ་ཚན་སྔོན་མའི་མཚམས་ནས་ཚན་པ་བཅུ་གཉིས་པའི་དགོངས་དོན་ཧོར་གཙང་འཇིགས་མེད་ལགས་ཀྱིས་མཚམས་སྦྱོར་ཞུས་པ་གསན་རོགས། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་ཟླ་བ་གསུམ་པའི་ཚེས་བཅུ་གཅིག་ནས་བཅུ་གསུམ་གྱི་བར་ལ་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བླ་མ་མཆོད་པའི་བཀའ་ཁྲིད་བསྩལ་འདུག་པའི་ཚན་པ་བཅུ་གཉིས་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། གསུང་ཆོས་འདིའི་ཁྲིད་གཞི་བླ་མ་མཆོད་པའི་ཆོ་ག་ཡིན་པ་དང། བླ་མ་མཆོད་པའི་ཆོ་གའི་བརྗོད་བྱ་ལྟེ་བ་དེ་ནི་བླ་མའི་རྣལ་འབྱོར་དེ་ཉིད་ཡིན་ཞིང། བླ་མའི་རྣལ་འབྱོར་ཞེས་པའི་རྣལ་འབྱོར་ནི། ལེགས་སྦྱར་གྱི་སྐད་ནས་བོད་སྐད་དུ་བསྒྱུར་བ་ཞིག་ཡིན་ལ། ལེགས་སྦྱར་གྱི་ཡོ་ག་ཞེས་པའི་དོན་ནི་ལོ་ཙཱ་བ་རྣམས་ཀྱིས་ལེགས་སྦྱར་དུ་བཞུགས་པའི་གསུང་རབ་བོད་སྐད་དུ་བསྒྱུར་སྐབས་རྣལ་འབྱོར་ལ་བསྒྱུར་ནས་གཏན་ལ་ཕབ་པ་ཞིག་ཡིན། རྣལ་འབྱོར་ཞེས་པའི་གོ་དོན་ནི་དོན་རྣལ་མ་ལ་རང་སེམས་འབྱོར་བས་ན་རྣལ་འབྱོར་དུ་འབོད་པ་སྟེ། ཐ་སྙད་འདི། བོད་མི་རིགས་ཀྱི་ཉིན་རེའི་འཚོ་བའི་ནང་བེད་སྤྱོད་ངེས་ཅན་ཡོད་པའི་ཐ་སྙད་ཅིག་ཡིན་ཏེ། དཔེར་ན་སྐྱག་རྫུན་དང་ཁྲམ་པ་སོགས་གཏན་ནས་མི་བཤད་པའི། མི་རང་གཤིས་བརྟན་པོ་ཡོད་པ་དེ་འདྲ་ལ། མི་རྣལ་མ་ཞེས་འབོད་སྲོལ་ཡོད་པ་ལྟ་བུ་སྟེ། དོ་དོ་དན་དན་ལ། གོ་བ་ལྟ་བུ་མཚན་གཞིའི་དཔེ་ཚུལ་མང་པོ་ཞིག་འཇོག་རྒྱུ་ཡོད་པ་དེ་ཡིན། དེ་ལྟ་བུའི་ཁྱད་ཆོས་ལྡན་པའི་བླ་མའི་རྣལ་འབྱོར་ཇི་ལྟར་ཉམས་སུ་ལེན་པའི་རིམ་པ་ནི། བླ་མ་མཆོད་པའི་ཆོ་ག་རང་དུ་གསལ་བ་ལྟར། དགེ་སེམས་ཁྱད་པར་ཅན་སྔོན་དུ་བཏང་བའི་ངང་ལ་བྱ་དགོས་པའི་ཚུལ་དེ་ནི། བདེ་ཆེན་ངང་ལས་རང་ཉིད་བླ་མ་ལྷ། གང་དེར་གསལ་བའི་སྐུ་ལས་འོད་ཟེར་ཚོགས། ཕྱོགས་བཅུར་འཕྲོས་པས་སྣོད་བཅུད་བྱིན་བརླབས་པས། དག་པ་རབ་འབྱམས་འབའ་ཞིག་ཡོན་ཏན་གྱི། བཀོད་པའི་ཁྱད་པར་ཕུན་སུམ་ཚོགས་པར་གྱུར། ཞེས་སོགས་གསུངས་པ་ལྟར་ཡིན་ཞིང། ཐབས་བདེ་བ་ཆེན་པོ་དང་ཤེས་རབ་འོད་གསལ་གྱི་སྟོང་པ་ཉིད་རོ་གཅིག་ཏུ་གྱུར་པའི། ཐུགས་བདེ་བ་ཆེན་པོའི་ངང་ལ་རང་ཉིད་བླ་མ་དང་ལྷག་པའི་ལྷ་གང་ཞིག་གི་ངོ་བོར་གསལ་བའི་སྐུ་ལས་འོད་ཟེར་གྱི་ཚོགས་དཔག་ཏུ་མེད་པ། སྟེང་འོག་ཕྱོགས་མཚམས་ཀུན་ཏུ་འཕྲོས་པས་ཕྱི་སྣོད་ཀྱི་འཇིག་རྟེན་དང། ནང་བཅུད་ཀྱི་སེམས་ཅན་ཏེ། འཁོར་འདས་ཀྱི་ཆོས་རྣམས་བྱིན་གྱིས་བརླབས་པས་ཕྱི་ནང་ཐམས་ཅད་དག་པ་རབ་འབྱམས་འབའ་ཞིག་གི་ཡོན་ཏན་ཕུན་སུམ་ཚོགས་པའི་ངོ་བོར་གྱུར་པར་བསམ་པ་ནི་འགོ་བཙུགས་ཏེ། བླ་མའི་རྣལ་འབྱོར་ཉམས་སུ་བླང་ཐབས་དེ་ནི། སྔགས་བླ་མེད་ཀྱི། རྫོགས་རིམ་གྱི་རྣལ་འབྱོར་ཁྲིད་ཐབས་ཡིན་མོད། འདས་པའི་ལོ་མང་གི་རིང་ལ། བླ་མཆོད་ཀྱི་སྒོ་ནས་དམིགས་རྣམ་སྐྱོང་ཚུལ་སྣ་ཚོགས་ཤིག་བྱུང་འདུག་པ་དཔེར་ན། གསེར་སྐོང་ངག་དབང་ཚུལ་ཁྲིམས་དང། རྗེ་གསེར་ཁང་བ་སོགས་ཀྱིས། ཡི་དམ་ལྷའི་བསྙེན་ཆེན་གྱི་སྔོན་འགྲོའི་རིམ་པ། བླ་མཆོད་ཀྱི་སྟེང་ནས་གསོག་ཚུལ་གྱི་མྱོང་བྱང་མཛད་པ་ཡང་ཡོད་ལ། བློ་ཡི་ཁྱད་པར་ལ་བལྟས་ཏེ། རབ་དཀར་དགེ་སེམས་ཆེན་པོའི་ངང་ཉིད་ལས། ཞེས་སོགས་ལ་བརྟེན་ནས་སྐྱབས་འགྲོ་དང་སེམས་བསྐྱེད་ཀྱི་དམིགས་རྣམ་གྱི་རྩིས་ཟིན་པར་བྱས་ཏེ། གནས་དང་ཡོ་བྱད་བྱིན་རླབས་ཀྱི་སྐབས་སུ། ད་གཟོད་བདེ་ཆེན་ངང་ལས་ཞེས་སོགས་བཏོན་ཏེ། གང་དེའི་དམིགས་རྣམ་སྐྱོང་རུང་བར་གདམས་པ་སྟེ། སྐབས་འདིའི་ལམ་སྟོན་དེ་ཡིན།

ད་བླ་མའི་རྣལ་འབྱོར་བསྒོམ་པ་ནི། དལ་འབྱོར་ལ་སྙིང་པོ་ལེན་པའི་ཐབས་མཆོག་ཏུ་གྱུར་པ་ཡིན་པས། བླ་མའི་རྣལ་འབྱོར་ཉམས་སུ་ལེན་ལུགས་ག་འདྲས་རེད་ལབ་ན། དེ་ཡང་དགེ་སེམས་ཁྱད་པར་ཅན་གྱི་ངང་ནས་གསུངས་ཏེ། ད་འདི་ལ་ཡང། ནམ་རྒྱུན་ད་ང་རང་ཚོ་པའི་འདོན་བསྡད་ཡག་གི། ཨ་ནི། འདི། སྐྱབས་སེམས་འདི་ཡིས་ཏེ། ཨ་ནི་མཁས་གྲུབ་སངས་རྒྱས་ཡེ་ཤེས་ཀྱི། གསུང། གཞིར་བཞག་བྱས་ནི་ད་སོང་ཡིན་པ་རེད་གསུང་ནས་ཚུར་བླངས་བྱས། ད་དེ་ཡང། བདེ་ཆེན་ངང་ལས་རང་ཉིད་བླ་མ་ལྷ་གང་དེར་གསལ་བའི་སྐུ་ལས་འོད་ཟེར་ཚོགས་ཕྱོགས་བཅུར་འཕྲོས་པས་སྣོད་བཅུད་བྱིན་བརླབས་དག་པ་རབ་འབྱམས་འབའ་ཞིག་བཀོད་པའི་ཁྱད་པར་ཕུན་སུམ་ཚོགས་པར་གྱུར། ད་འདི་མར་གཤམ་ལ་བྱས་ནི་འགྲིག་འདུག་ཡང། ད་ཆོ་ག་མི་ཤེས་ཤེས་ནི་སྔོན་ལ་བཏོན་བྱས་ནི་མ་འགྲིག་ཟེར་གྱི་ཨ་ཡོད་ད། ཡང་ཁོ་ར། བློ་ལ་འཆར་བདེ་རོ་ཡང་རིགས་གཅིག་ལ་དེ་ནི་བློ་ལ་འཆར་བདེ་རོ་བྱས་པ་ཡིན་ན། རབ་དཀར་དགེ་སེམས་ཆེན་པོའི་ངང་ཉིད་ལས་བྱས་ནི།

ད་ལྟ། ང། བླ་མེད་ཀྱི་ལམ་ཉམས་ལེན་བྱེད་མཁན་དབང་ཐོབ་མྱོང་མཁན་བླ་མེད་ཀྱི་ལམ་ཉམས་ལེན་བྱེད་མཁན་ཞིག་གི་དབང་དུ་བྱས་ནས་ཡིན་པ་ཡིན་དུས། ཨེ་ནི། ག་འདྲ་ཞིག་ཐུན་མཚམས་ཀྱི་རྣལ་འབྱོར་ལ་ཡ། ཨེ་ནི། དཔེར་ན་ཅིག་ཁ་ཟས་ཀྱི་ཟས་ཀྱི་རྣལ་འབྱོར། ཨེ་ནི། ག་བས་གཉིད་ཀྱི་རྣལ་འབྱོར་བྱས་ཁྲུས་ཀྱི་རྣལ་འབྱོར་བྱས་འདུག་སེ་ཡོད་པ་ཡིན་དུས། ཨེ་ནི། ཞོགས་ཀས་ཡ། གཉིད་ཀྱི་རྣལ་འབྱོར་ནི་ཐོ་རངས་ཡ་སྔ་པོ་ཡ། ཅིག་ཞུ་བ་གླུས་བསྐུལ་ལྟ་བུ་འདི་འདྲས་ཀྱི་དང་དམིགས་པའི་ཐོག་ནས་ཡར་ལྡང་ནི།

ད་ག་འདྲ་ལུས། ལུས་དང་ངག་དང་དེ་འདྲའི་གི་བས་ད། ག་འདྲ་བའི་སྒོ་གསུམ་གྱི་བས་བྱེད་པ་གང་བྱེད་པ་དེ་ཐམས་ཅད་ལོ་ནི། བསོད་ནམས་ཚོགས་བས་བདེ་བླག་ཏུ་བས་ད་གསོག་ཡག་གི་བས་རྐྱེན་དུ་འགྲོ་ཡག་གི་ནི་ལྷ་ཡི་རྣལ་འབྱོར་ཞེས་གསུངས་ཡག་ད་དེ་ཡིན་པ་རེད། ཨོ་དེ་འདྲ་ཡིན་པ་ཡིན་དུས། ཨོ་ཨེ་ནི། ཞོགས་ཀས་བས་ལྡང་བའི་རྣལ་འབྱོར་བྱས་ནས། བས་གཉིད་ལས་ཡར་འདུག་བས། ལྡང་བ་ད་ག། ཨེ་ནི། རང་ཉིད་ཀྱི་བས་ཡི་དམ་གཙོ་བོ་རུ་ག་རེ་བྱེད་ཀྱི་ཡོད་ནས་དེ་ཡི་ནི་སྤྱོད་ལམ་གྱི་ལྷག་ལས་ཡར། ད་ག་རང་ལ་ནམ་སད་དེ་མ་ཐག་ལ་བས་ཤ་འདེབས་པ་ཅི་བསམ་དང་པོ་དགོས་པ།

སྔགས་བླ་མེད་ཀྱི་དབང་ཐོབ་ཡོད་མཁན་ཞིག་གིས་ཉམས་ལེན་བྱ་ཆོག་པ་ཞིག་གི་དབང་དུ་བྱས་ནས་ཁྲིད་སྟོན་མཛད་པ་ཞིག་ཡིན་ཕྱིར། ཐུན་མཚམས་ཀྱི་རྣལ་འབྱོར་ལ་ཡང་ཟས་ཀྱི་རྣལ་འབྱོར་དང་གཉིད་ཀྱི་རྣལ་འབྱོར། ཁྲུས་ཀྱི་རྣལ་འབྱོར་ལ་སོགས་པ་གསལ་བོར་བསྟན་པ་ཡིན་སྟབས། རྣལ་འབྱོར་ལ་བརྩོན་པ་སུ་ཞིག་ཞོགས་པར་གཉིད་ཀྱི་རྣལ་འབྱོར་ལས་ལྡང་བའམ་སད་པ་དང་མཉམ་དུ་རྣལ་འབྱོར་གཞན་ཞིག་གི་ངོ་བོར་འགུལ་སྐྱོད་བྱ་དགོས་པ་གལ་ཆེན་ཡིན་ཏེ་ཡི་དམ་གྱི་ལྷ་གང་ཞིག་གི་བདག་བསྐྱེད་བཏོན་ཏེ་དམིགས་རྣམ་སྐྱོང་བའི་སྐབས་སུ། ལྷའི་ང་རྒྱལ་གྱི་ངང་ལ་དམིགས་རྣམ་དེ་དག་སྐྱོང་གི་ཡོད་པ་གང་ཞིག་ལ་བདག་བསྐྱེད་གྲུབ་མཚམས་ནས་རང་ཉིད་སྔར་བཞིན་ཐ་མལ་བའི་ངོ་བོར་ཡོད་པར་བསམ་པ་དེ་ནི་གསང་སྔགས་ཉམས་སུ་ལེན་སྟངས་མ་འགྲིག་པ་ཞིག་ཆགས་ཀྱི་ཡོད་པ་དེ། བདག་བསྐྱེད་ཀྱི་སྐབས་སུ་རང་ཉིད་ལྷའི་ངོ་བོར་བསྐྱེད་པ་ནས། འགྲོ་འཆག་ཉལ་འདུག་གི་སྤྱོད་ལམ་གང་ཞིག་བསྟེན་པ་ཡོད་ཚད། བསོད་ནམས་ཀྱི་ཚོགས་དཔག་ཏུ་མེད་པ་གསོག་པའི་ལྷའི་རྣལ་འབྱོར་གྱི་ངོ་བོར་འགྲོ་བ་ཞིག་དགོས་པ་དེ། གསང་སྔགས་ཟབ་མོ་ཉམས་སུ་ལེན་སྟངས་ཀྱི་རྨང་གཞིའི་དམིགས་པ་འཛིན་སྟངས་གལ་ཆེན་དེ་ཡིན་ཕྱིར། བདེ་ཆེན་ངང་ལས་ཞེས་གསུང་བར་མཛད་པ་དེ་ཡིན། གང་ལྟར་བླ་མ་མཆོད་པའི་ཁྲིད་ཡིག་ལྟར་བྱས་ན། ཡོད་ཚད་ཀྱི་སྔོན་འགྲོར་དགེ་སེམས་ཁྱད་པར་ཅན་གྱིས་རྩིས་ཟིན་དགོས་པར་བསྟན་པ་དེ་ཡིན་ལ། འདི་ལ་ཐུན་གྱི་ངོ་བོ་དང་ཐུན་མཚམས་ཀྱི་རྣལ་འབྱོར་ཏེ། རིམ་པ་མི་འདྲ་བ་གཉིས་དང། ཐུན་གྱི་ངོ་བོ་ལ་སྤྱིར་བཏང་གི་དགེ་བའི་ལས་གང་ཞིག་བྱེད་པ་དང་ཆ་འདྲ་བར། སྦྱོར་བ་སེམས་བསྐྱེད་དམ་པ་དང་དངོས་གཞི་དམིགས་མེད་དམ་པ། མཇུག་ཏུ་བསྔོ་བ་དམ་པ་སྟེ། སྦྱོར་དངོས་མཇུག་གསུམ་གྱི་དམ་པ་གསུམ་གྱིས་རྩིས་ཟིན་པར་བྱ་དགོས་པ་དེ་ཡིན་ཞིང། སྔོན་འགྲོ་དེ་ལ་ཡང་སྤྱི་དང་ཁྱད་པར་གྱི་སྔོན་འགྲོ་གཉིས་སུ་ཕྱེ་སྟེ། དགེ་སེམས་ཁྱད་པར་ཅན་གྱིས་ཀུན་ནས་བསླངས་ཏེ། སྐྱབས་འགྲོ་དང་སེམས་བསྐྱེད། ཚད་མེད་བཞི་བསྒོམ་པར་བྱ་བ་དེ་དག་ནི། སྤྱི་ཡི་སྔོན་འགྲོར་གཏོགས་པ་ཞིག་ཡིན་ལ། སྐབས་འདིར། སྐུ་གསུང་ཐུགས་ཀྱི་རྟེན་དགྲམ་པ་ལ་སོགས་པ། སྦྱོར་བའི་ཆོས་དྲུག་གི་སྒོ་ནས་ཉམས་ལེན་ལ་འཇུག་སྟངས་ཀྱི་རིམ་པ་རྣམས། ལམ་རིམ་ལྟར་ཉམས་སུ་བླང་དགོས་པའི་དབང་གིས་བླ་མཆོད་འདི་ཉིད་ལ། སྔགས་བླ་མེད་ཀྱི་རྫོགས་རིམ་གྱི་རིམ་པ་ཉམས་སུ་བླང་སྟངས་ཀྱི་གནད་ལ་ལྷག་ཏུ་ཚང་བ་ཙམ་ཞིག་མིན་པར། བྱང་ཆུབ་ལམ་གྱི་རིམ་པའི་ཉམས་ལེན་གྱི་གནད་རྣམས་ཀྱང་ཚང་ནས་ཡོད་ཕྱིར། འདི་ཉིད་ཉམས་སུ་བླང་བ་ལ་ལམ་རིམ་དུ་བསྟན་པ་ལྟར་གྱི་ཐུན་མོང་གི་ལམ་གྱི་རིམ་པ་ལ་སྦྱང་བ་སྔོན་དུ་སོང་ཞིང། བྱང་ཆུབ་ཀྱི་སེམས་དང་ཡང་དག་པའི་ལྟ་བ་ལ་མོས་གུས་རྩེ་གཅིག་ཏུ་ཡོད་པ་དེ་དག་གི་སྟེང་ལ། སྔགས་བླ་མེད་ཉམས་སུ་བླངས་ཆོག་པའི་སྨིན་བྱེད་དབང་གི་རིམ་པ་ཐོབ་ནས་ཡོད་པ་ཞིག་དགོས་པའི་དབང་གིས། སྐབས་འདིར་དཔལ་གསང་བ་འདུས་པའི་རྩ་བཤད་ཀྱི་དབང་ཐོབ་ནས་ཡོད་པ་དེ་སྔོན་འགྲོའི་ཆ་རྐྱེན་མེད་དུ་མི་རུང་བ་དེ་ཉིད་ཆགས་ཀྱི་ཡོད་པ་གསལ་སྟོན་མཛད་པ་ནི། སྐབས་འདིའི་ལམ་སྟོན་ཆགས་ཀྱི་ཡོད། ད་སྔོན་ལ་ད་དེའི་ཁྲིད་ཡིག་ནི། ཁྲིད་ཡིག་ནང་བཞིན་བྱས་ནས་ངས་བཀོད་པ་ཡིན། སྔོན་ལ། ད་འདི་ཡང་འདི་གནས་ཡུལ་བྱིན་རླབས་བྱས་ཏེ་ཞུ་གུ་བྱས། ད་སྔོན་ལ་ད་ཚར་མི་འདེད་ད་ཁོ། འདི་གསུངས་ནང་བཞིན་བྱས་ནས་མར་ཀློག་གི་འདྲ། དེ་ཡང་དགེ་སེམས་ཁྱད་པར་ཅན་གྱི་ངང་ནས། སྐྱབས་འགྲོ་སེམས་བསྐྱེད་ཚད་མེད་བཞི་བསྒོམ་པ་སྔོན་དུ་བཏང་ཟེར་ནས་སོང་བ་ཡིན་དུས། ད་སྔོན་ལ་ཡང། ས་བཅད་ཕྱེ་བ་ཡིན། ཐུན་གྱི་ངོ་བོ་དང་ཐུན་མཚམས་ཀྱི་རྣལ་འབྱོར་གཉིས་བྱས། ད། ཐུན་གྱི་ངོ་བོ་ལ། ཨེ་ནི། སྦྱོར་བ་དང་དངོས་གཞི་དང་མཇུག་གསུམ་བྱས། ད། སྦྱོར་བ་ལ། ཨེ་ནི། སྤྱི་ཡི་སྔོན་འགྲོ་དང་ཁྱད་པར་གྱི་སྔོན་འགྲོ་གཉིས་བྱས། ད། སྤྱི་ཡི་སྔོན་འགྲོ་ལ་ཡང། ཨེ་ནི། དགེ་སེམས་ཁྱད་པར་ཅན་གསལ་བཏབ་པའི་ངང་ནས་སྐྱབས་འགྲོ་སེམས་བསྐྱེད་ཚད་མེད་བཞི་བསྒོམ་པ། དེའི་རིགས་ནི་སྤྱི་ཡི་སྔོན་འགྲོ་བྱས། འོ་ད་དེ་ལ་ཨེ་ནི། དགེ་སེམས་ཁྱད་པར་ཅན་གྱི་ངང་ནས་སྐྱབས་འགྲོ་སེམས་བསྐྱེད་ཚད་མེད་བཞི་རྒྱུད་དང་འདྲེས་ངེས་སུ་བྱ་བ་ཟེར་ནས། ད་གསུངས་ཡག་དེ་སྔོན་ལ་ཡང་སྔོན་ལ་སྦྱོར་བའི་ཆོས་དྲུག་གི། གནས་ཁང་བྱི་དོར་བྱས་ལ་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་པ་ལ་སོགས་པ་ཁ་སང་ལམ་རིམ་གོང་དུ་ཕྱིན་པ་དེ་ཡིན་ཏེ། བསམ་བཏང་དགོས་ཀྱི་ཡོད་རེད། ད་དེ་འདྲ་ཡིན་པ་ཡིན་དུས། འོ་རེད་ད་དེ་ལ་ཡང་ཨེ་ནི། སྔོན་ལ་གང་གིས་ཉམས་སུ་ལེན་པའི་རྟེན། གང་དུ་ཉམས་སུ་ལེན་པའི་གནས། ཨེ་ནི། དེར་རྣལ་འབྱོར་གྱི། ཡོ་བྱད་འདུ་བྱ་བ། དེ་ནས་ནི། དངོས་གཞི་ཡིན་ནི་བི་གེ་ད་ཉམས་ལེན་བྱེད་ཡ་བྱས་འདུག་སི་ཡིན་པ་ཡིན་དུས། ད་གང་གིས་ཉམས་སུ་ལེན་པའི་རྟེན། ད་དེ་གི་གོང་དུ་ཞུས་པ་ནང་བཞིན་རེད། བླ་མ་མཆོད་པ་ཉམས་ལེན་བྱེད་མཁན་གྱི་གང་ཟག་འདིས། ཐུན་མོང་བའི་ལམ་གྱི་རིམ་པས་རྒྱུད་སྦྱངས་ཏེ། གང་ལྟར་གྱི་ཐུན་མོང་བའི་ལམ་རིམ་གྱིས་ད་རྒྱུད་བས་སྦྱངས་པ་དང་གཏང་ཡང་དང་ཁག་པོ་རེད་དེ་གང་ལྟར་ཞིག་གི་ལམ་རིམ་ཐོས་མྱོང་བ་དང། ལམ་རིམ་གྱི་ཐོག་ནས་བྱས་ནས་བས་རྒྱས་བསྡུས་ལ་མ་ལྟོས་པའི་ཞིག་ལམ་ཡོངས་རྫོགས་ལ་ཡང་བས་རྒྱུས་ཏོག་ཙམ་ཡོད་དེ། དེ་ནས་གཙོ་བོ་གཙོ་བོ་ཞེས་བྱང་ཆུབ་ཀྱི་སེམས་དང་ཡང་དག་པའི་ལྟ་བ་གཉིས་པོ་དེ་ལ་ཡང་བས་སྙིང་ནས་བས་མོས་པ་ཡོད་དེ། ཨོ་དེ་འདྲའི་ཅིག་ཐོག་ནས་ནི་བླ་མེད་ཀྱི་དབང། དབང་ཐོབ་པ། དེ་ཡང་ནི་སྐབས་འདིའི་བར་ནི། རྩ་བ་ནི་གསང་བ་འདུས་པ། ད་གསང་བ་འདུས་པའི་ནི་རྩ་བཤད་ཀྱི་རྒྱུད་ལ་ཡང་ཁུངས་གཏུགས་ནས་ནི་གསུངས་པ་ཅིག་ཡིན་པ་ཡིན་དུས། གསང་བ་འདུས་པའི་དབང་ཐོབ་པ། ཨོ་དེ་མིན་གྱི་ནི་ཅིག་འཇིགས་བྱེད་ཡིན་ནའི་རེད་ད་བདེ་མཆོག་ཡིན་ནའི་རེད་ད་བདེ་གསང་འཇིགས་གསུམ་གང་རུང་གི་དབང་ཐོབ་པ་ཅིག་དགོས་ཀྱི་ཡོད་རེད། ཉན་མཁན་གྲོགས་པོ་རྣམ་པ། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད། བཅས་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ཏི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལན